འཛམ་གླིང་གི་ས་ཕྱོགས་གང་སར་ལ་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ད་རིང་གི་ལས་རིམ་གཙོ་སྐྱོང་བ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི། བོད་ཟླ་བརྒྱད་པ་ཚེས་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པ་ཚེས་བཅུ་དགུ། གཟའ་མིག་དམར་གྱི་ལས་རིམ་ཁག་རྣམ་པ་ཚོ་ལ་དགོས་ཀྱི་ཡིན། ད་ནི་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ།
འདི་ཚེས་བཅོ་བརྒྱད་ཉིན་གྱི་སྔ་དྲོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དུས་དྲན་མཛད་སྒོའི་ཐོག་བཅར་བའི་རྒྱལ་ཁབ་ཕྱི་ནང་གི་ཚོགས་བཅར་བ་བརྒྱ་དང་ལྔ་བཅུ་ལྷག་ལ་ཐུགས་དགྱེས་ཚོར་ཆེན་པོས་ཡི་མཇལ་ཁ་བསྩལ་ཏེ། དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐད་དམིགས་བསལ་འབྲེལ་བ་ཡོད་པར་བཀའ་བསྩལ་འདུག། ད་ལོ་མང་པོ་གོང་ནས་ང་ཚོས་དབུ་མའི་ལམ་ཟེར་ཡག་འདི་ཞིག་དངོས་གནས་དྲང་གནས།

ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་ཀྱི་འདུག་པ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུ་མའི་ལམ་གཅིག་གི་སྲིད་བྱུས་ནི། བོད་གཅིག་གི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཡི་ཐད་དམིགས་བསལ་གྱི་འབྲེལ་བ་ཡོད་པ་སྐོར་བཀའ་གནང་ཡོད་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དུ།

དམིགས་བསལ་དུ་འབྲེལ་བ་ཆགས་ཡོད་ཅེས་བཀའ་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ཀྱིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་འདི་སྙན་སྒྲོན་ཞུ། བོད་རྒྱ་དཀའ་རྙོག་སེལ་སླད་བོད་མིའི་སྒྲིག་འཛུགས་ཀྱིས་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་མུས་ཡིན་པ་དང། སྲིད་བྱུས་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་ནང་ཁྲིམས་མཐུན་གྱི་ཐོབ་ཐང་ཡོད་པའི་བོད་རིགས་ཡོངས་ལ་མི་རིགས་ས་གནས་རང་སྐྱོང་གི་གནས་བབ་ཚད་ལྡན་མིང་དོན་མཚུངས་པ་ཞིག་དགོས་རྒྱུ་གཙོ་བོ་བཟུང་ནས་ཕྱི་ལོ་ཉིས་སྟོང་བཅུ་ལོར་སྲིད་བྱུས་དེ་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་མོས་གྲོས་ཆོད་ཀྱི་ལམ་ནས་རྒྱབ་སྐྱོར་ཐོབ་ཡོད་པ་རེད། འདི་ཚེས་བཅོ་བརྒྱད་ཉིན་གྱི་སྔ་དྲོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དུས་དྲན་མཛད་སྒོའི་ཐོག་བཅར་བའི་རྒྱལ་ཁབ་ཕྱི་ནང་གི་ཚོགས་བཅར་བ་བརྒྱ་དང་ལྔ་བཅུ་ལྷག་ལ་ཐུགས་དགྱེས་ཚོར་ཆེན་པོས་ཡིས་མཇལ་ཁ་བསྩལ་ཏེ། དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐད་དམིགས་བསལ་འབྲེལ་བ་ཡོད་པར་བཀའ་བསྩལ་འདུག།
ད་ལོ་མང་པོ་གོང་ནས་ང་ཚོས་དབུ་མའི་ལམ་ཟེར་ཡ་དེ་ཅིག་དངོས་གནས་དྲང་གནས། རྒྱ་མི་ཡིས་དེའི་ཅིག་ཐད་ཀར་དགག་པ་རྒྱག་མེད་དེ་བས་སོ། ཅིག་ང་ཚོས་རང་བཙན་རྩོད་ཀྱི་ཡོད་མ་རེད། ཨེ་ང་ཚོ་བོད་ཀྱི་ཆོས་དང་རིག་གཞུང་འདི་བོད་པས་བདག་པོ་ཡག་པོ་པོ་ཞིག་རྒྱབ་ནས་ད་དེ་རིང་ཁ་སང་རྒྱ་ནག་ནང་ལ་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་ཡིན་འགྲོ་བསྡད་ཀྱི་འདུག་ཨེ་ནི་ཕྱི་རྒྱལ་གྱི་ཡུ་རོབ་དུ་བ་རེ་ནང་པའི་ཆོས་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་ཀྱི་འདུག་ཤེས་སོང་ཨ།
དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། བོད་རྒྱ་དཀའ་རྙོག་ཞི་བའི་ལམ་ནས་སེལ་ཐུབ་པ་དང་བོད་རྒྱ་མི་རིགས་གཉིས་འདྲ་མཉམ་དང་གཅིག་ཕན་གཅིག་གྲོགས་ཀྱི་སྟེང་ལས་མཉམ་གནས་ཡོང་ཆེད་དབུ་མའི་ལམ་གྱི་སྲིད་བྱུས་འདི་བཞིན་ཐོག་མར་འདོན་གནང་མཛད་ཡོད་ཅིང་བོད་མིའི་ཕྱོགས་ནས་བརྗོད་ན་བོད་ཀྱི་ཆོས་དང་རིག་གཞུང་བོད་མིའི་ངོ་བོ་བཅས་མི་ཉམས་རྒྱུན་འཛིན་དང་སྲུང་སྐྱོབ་བྱེད་ཐུབ་པ་དང་རྒྱ་མིའི་ཕྱོགས་ནས་བརྗོད་ན་རྒྱལ་ཁབ་ཀྱི་བདེ་འཇགས་དང་མངའ་ཁོངས་གོང་བུ་གཅིག་སྒྲིལ་སྲུང་སྐྱོབ་བྱེད་ཐུབ་པ་དེ་བཞིན་ཁྱིམ་མཚེས་རྒྱལ་ཁབ་ཁག་དང་ཕྱོགས་གསུམ་པས་བརྗོད་ན་ས་མཚམས་ཁག་ཏུ་ཞི་བདེ་ལྷིང་འཇགས་དང་རྒྱལ་སྤྱིའི་འབྲེལ་ལམ་ཁག་ཞི་བའི་སྒོ་ནས་བྱེད་ཐུབ་པ་ཡོང་རྒྱུ་སོགས་ལ་དམིགས་པ་ཞིག་ཡིན་འདུག། ཐེངས་འདིའི་མཇལ་ཁ་གྲུབ་མཚམས་སུ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་ཀྱིས་ད་རེས་མཇལ་ཁའི་སྐབས ྋགོང་ས་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་ལ་བརྟེན་ནས་གྲུབ་འབྲས་ཤིག་ཐོན་རྒྱུ་ཡིན་པ་གང་ཉིད་མཆོག་ལ་ཡིད་ཆེས་ཡོད་པ་བཀའ་གནང་སོང་ཞེས་དང་འདི་ཚེས་བཅུ་བཞི་ནས་བཅོ་ལྔ་བར་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་བསྐོང་ཚོགས་གནང་སྟེ་གཙོ་བོ་དབུས་ས་གཉིས་ལ་ཁྱབ་པའི་ཁྲིམས་སྒྲིག་གཏན་འབེབས་གནང་ཐུབ་པ་བྱུང་བ་ནི་གཟི་བརྗིད་ཡིན་པ་སོགས་གནང་སོང། ཚོགས་པ་དང་སྡེ་ཁག་སུ་ཡིན་ནའང་སྒྲིག་ལམ་གྱི་དགོས་གལ་ཁྲིམས་ཀྱི་དགོས་གལ་རྩ་འཛུགས་ཀྱི་ཡིག་ཆ་ཅིག་སྟེ་ང་ཚོ་ཉིས་སྟོང་བཅོ་བརྒྱད་ནས་བཅུ་ནས་བསྐྱར་བཅོས་ཀྱི་སྒྲིག་གཞི་མང་པོ་བཟོས་ནས་ད་རེས་དེ་ང་ཚོ་གཏན་འབེབས་བྱས་ནས་ད་ནས་བཟུང་སྟེ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དབུས་ས་ཡོངས་རྫོགས་ལ་ཁྱོན་ས་གནས་ཉི་ཤུ་རྩ་བརྒྱད་ཡོད་ད་ལྟ་གསུམ་ཕེབས་ཐུབ་ཡོད་མ་རེད་དབུས་ས་ཡོངས་རྫོགས་ལ་རྩ་བའི་ཁྲིམས་གཅིག་ཡོད་རེད་ང་ཚོ་དེ་ཡིན་ཙང་དེ་ཡར་རྒྱས་ཀྱི་རྣམ་པ་ཞིག་ཆེན་པོ་བྱས་ཏེ་ང་ཚོ་ཁྲིམས་སྒྲིག་བྱེད་ཡིན་བསམ་གྱི་ཡོད་ལྷག་པར་དུ་ང་ཚོའི། ཚོགས་པ་ཚད་ལྡན་ཅིག་བྱེད་དགོས་ན་རྒྱ་གར་གཞུང་ལ་དེབ་སྐྱེལ་བྱེད་དགོས་པ་རེད་དེབ་སྐྱེལ་དེ་ད་ལྟའི་ཆར་ལ་འགྲུབ་བསྡད་ཡོད། ཡང་ཁེ་ན་ཏྲ་ནས་ཕེབས་པའི་ཚོགས་བཅར་བ་སྐལ་བཟང་སྒྲོལ་དཀར་ལགས་ནས་དེ་སྔ་བོད་ཁྱིམ་སློབ་གྲྭའི་དགེ་རྒན་གནང་མྱོང་འདུག་པ་མ་ཟད་ཨི་ཏི་ལི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཡི་ཐུགས་འགན་བཞེས་འདུག་པ་དང་ཡུ་རོབ་བོད་དོན་མཐུན་ཚོགས་ཀྱི་ཚོགས་གཙོ་ཡི་ཐུགས་འགན་ཡང་བཞེས་པ་སོགས་ཡུ་རོབ་ཁུལ་དུ་ལས་གནས་འདྲ་མིན་གྱི་ཐོག་ནས་སྤྱི་ཚོགས་ཞབས་ཞུ་བསྒྲུབས་ཏེ་ཕྱིས་སུ་ཁེ་ན་ཏྲ་གནས་སྤོས་ཀྱིས་ཁུལ་འདིར་བོད་རིགས་སྤྱི་མཐུན་ཚོགས་པའི་ཤེས་ཡོན་འགན་འཛིན་གནང་མྱོང་འདུག་པ་མ་ཟད། ད་ལྟའི་ཆར་ཁེ་ན་ཏྲ་ཀྲོ་རོན་ཀྲོ་དབུ་མའི་ལམ་གྱི་ཚོགས་གཙོའི་ཐུགས་འགན་བཞེས་མུས་ཡིན་འདུག། ད་ལྟ་ང་ཚོ་གཞོན་སྐྱེས་ཚོ་གིས་ཅིག་དབུ་མའི་ལམ་ལབ་ན་རང་བཙན་རྩོད་ཀྱི་ཡོད་མ་རེད་ལབ་ཡ་གི་ཐིག་གཅིག་ནང་ལ་ཚང་མ་བསྐུམ་བཞག་གི་འདུག་ཨ། འདི་མ་ཡོང་ཡ་བྱས་ད་འདི་ནང་ལ་བས་ལོ་བཅུ་ཕྲག་མང་པོ་གི་སྐུ་ལས་བསྐྱོན་པ་དང་སྐྱབས་མགོན་རིན་པོ་ཆེའི་དགོངས་བཞེད་ག་འདྲས་ཡོད་མེད་དང་དེའི་འགྲེལ་བཤད་རྒྱག་ཡས་འདི་ད་ང་རང་གི་ལས་འགན་གྱི་རྩིས་བྱས་ངས་འགན་འདི་འཁྱེར་པ་ཡིན། ད་ད་ད་གང་གིས་སོང་ད་ང་ཅེ་ད་ན་ཞིག་ང་ཚོ་བོད་དོན་སྒང་ལ་ད་ཕྱག་ལས་གནང་མཁན་མང་པོ་ཡོད་རེད་ལྷག་བསམ་རྣམ་དག་གིས་ཕྱག་ལས་གནང་ན་སོ་སོ་ལངས་ཕྱོགས་ག་རེ་འཁྱེར་བ་ཡིན་ན་གུས་བརྩི་ཡོད། རྗེས་སུ་ཡི་རང་ཡོད། ད་ང་རང་འདྲ་བོ་ཆ་བཞག་ན་ད་དབུ་མའི་ལམ་ལས་ཡག་ག་ཅིག་ད་ལྟ་གི་གནས་སྟངས་ལ་དབུ་མའི་ལམ་ལས་ཡག་ག་ཅིག་ངས་མཐོང་གི་མི་འདུག་དེ་ཡིན་དུས་ད། མ་འོངས་པར་འཛམ་གླིང་འགྱུར་བ་ཞེ་པོ་ཞིག་ཐེབས་པ་ཡིན་ན་སྐད་ཆ་ལོགས་ག་རེད་དེ་དབུ་མའི་ལམ་འདི་རྡོ་སྒང་ལ་རི་མོ་བྲིས་འདྲ་བོ་ཅིག་མ་རེད་ཡང་གནས་སྟངས་ལ་དཔག་པའི་འགྱུར་བ་ཐེབས་ན་བོད་མི་ལ་ཕན་པའི་ག་རེ་ཅིག་ཡོད་བ་ཡིན་ན་ལམ་ཁ་འགྲོ་ཤག་ཤག་ཡིན་ཡིན་ན། ཡང་ཨ་མི་རི་ཀ་གནས་སྡོད་བསྟན་འཛིན་འབྱོར་ལྡན་ལགས་ནས། ད་ལྟའི་ཆར་ས་རཱ་མཐོ་སློབ་ཏུ་བོད་ཀྱི་སྐད་ཡིག་ཐོག་སློབ་གཉེར་བྱེད་མུས་ཡིན་འདུག། ད་རེས་དབུ་མའི་ལམ་གྱི་ཚོགས་འདུ་ལ་བཅར་ཏེ་སྲིད་བྱུས་དེ་དང་འབྲེལ་བའི་གནད་དོན་མང་པོ་ཞིག་གི་སྐོར་མཁྱེན་རྟོགས་བྱུང་ལ་ད་དུང་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་དེ་རྒྱུས་ལོན་བྱ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་ཧོ་ལན་ནང་གནས་སྡོད་བསྟན་འཛིན་ཚེ་རིང་ལགས་ཀྱིས་ད་ལྟའི་ཆར་ས་རཱ་མཐོ་སློབ་ཏུ་བོད་ཡིག་སློབ་སྦྱོང་བྱེད་བཞིན་འདུག། དབུ་མའི་ལམ་གྱི་སྲིད་བྱུས་ལ་རྒྱུས་ལོན་ཡོང་སླད་ང་འདིར་བཅར་བ་ཡིན། ལྷག་དོན་དུ་ད་རེས་ཚོགས་འདུའི་ཐོག་ས་ཕྱོགས་གང་ས་ནས་བོད་པའི་གཞོན་སྐྱེས་མང་པོ་ཞིག་ཕེབས་འདུག་པས་ཁོང་ཚོ་ཡིས་བོད་མིའི་འཐབ་རྩོད་དང་འབྲེལ་བའི་བསམ་བློ་འཁྱེར་ཕྱོགས་སོགས་ཀྱི་ཐོག་གོ་བསྡུར་སྦྱང་བཤད་བྱུང་སོང་ལ། ལྷག་དོན་དུ་ང་ཚོའི་འཐབ་རྩོད་ནང་རང་བཙན་དང་དབུ་མ་གཉིས་ཀ་དགོས་རྒྱུ་གལ་ཆེ་ཡིན་པ་དྲན་གྱི་འདུག་ཅེས་གསུངས་བྱུང། གཞན་ཡང Strasbourg གྲོས་འཆར་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་རང་བཞིན་ནུས་མེད་དུ་གསལ་བསྒྲགས་བསྐྱངས་པ་ནས་བཟུང་ཕྱི་ལོ་ཉིས་སྟོང་བརྒྱད་བར་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཞིབ་ཕྲའི་འགྲེལ་བརྗོད་གསར་པ་བཟོས་མེད་ཅིང། ཉིས་སྟོང་གཉིས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་གི་དབར་འབྲེལ་མོལ་ཐེངས་བདུན་བྱས་ཡོད་པ་མ་ཟད་ཉིས་སྟོང་བརྒྱད་ལོར་འབྲེལ་མོལ་བདུན་པའི་སྐབས་རྒྱ་ནག་ཕྱོགས་ནས་བོད་མིའི་དགོས་འདོད་ཀྱི་རང་སྐྱོང་གི་གནས་བབ་གསལ་པོ་དགོས་ཞེས་བརྗོད་པ་ལྟར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་སུ་གསལ་བའི་མི་རིགས་ས་གནས་རང་སྐྱོང་གི་ཆ་རྐྱེན་རྣམས་བོད་རིགས་ཡོངས་ལ་དངོས་སུ་ལག་བསྟར་བྱེད་ཕྱོགས་ཀྱི་བསམ་འཆར་ཡིག་ཆ་ཞིག་ཕུལ་ཡོད་པ་དང་དེ་ནས་ཕྱི་ལོ་ཉིས་སྟོང་བཅུ་ལོར་འབྲེལ་མོལ་ཐེངས་དགུ་པའི་སྐབས་རྒྱ་ནག་གཞུང་ལ་སྤྲད་པའི་ཡིག་ཆ་དེ་དབུ་མའི་ལམ་གྱི་སྲིད་བྱུས་ཀྱི་འགྲེལ་བརྗོད་གསར་ཤོས་དེ་ཆགས་ཡོད་པ་རེད། ད་བར་རྒྱལ་སྤྱིའི་ཚོགས་སྡེ་ཁག་དང་སྒྲིག་འཛུགས་གནད་ཡོད་མི་སྣ་སོགས་ཀྱིས་ཡིག་ཆ་འདི་ནི་ཧ་ཅང་གི་འོས་འཚམ་དང་ཁྲིམས་མཐུན་ཡིན་པའི་བསྔགས་བརྗོད་དང་རྒྱ་ནག་གཞུང་གིས་འདི་ལ་ངོས་ལེན་མ་བྱས་པར་སྐྱོན་བརྗོད་བྱས་པ་མ་ཟད། བོད་རྒྱ་གཉིས་བར་འབྲེལ་མོལ་དགོས་པའི་ནན་སྐུལ་ཡང་ཞུས་མུས་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཕྱི་རྒྱལ་ཡུལ་གྲུ་ཁག་བདུན་ནས་གཞི་རིམ་མི་མང་རེ་སྐུལ་ཚོགས་པའི་གོ་སྒྲིག་ལྟར། བོད་མི་ལྔ་བརྒྱ་ལྷག་ཙམ་ཞིག་བཞུགས་སྒར་རྡ་རམ་ས་ལར་འཛོམས་ཏེ་ཕྱི་ཟླ་དགུ་པ་ཚེས་བཅོ་བརྒྱད་ནས་གསར་འགོད་ལྷན་ཚོགས་ཤིག་འཚོགས་ནས་ལས་འགུལ་དེ་འགོ་ཚུགས་གནང་ཡོད་པའི་གནས་ཚུལ་ཐོན་འདུག་རྒྱ་ནག་གཞུང་གིས་ཤིན་ཅང་ཤར་ཏུར་ཀི་སི་ཐན་ནང་ལ་གཅིག་སྡུད་སློབ་གསོ་ཡི་ར་བ་དེ་སྒོ་བརྒྱབ་ཡོད་ལུགས་བཤད་ཡོད་ན་ཡང། ཡུ་གུར་བ་ཚོ་ལ་དྲག་གནོན་བྱེད་ཕྱོགས་ཀྱི་སྲིད་ཇུས་དེ་ད་རུང་མུ་མཐུད་ནས་སྤེལ་བཞིན་པའི་གནས་ཚུལ་ཐོན་འདུག་དེ་ཡང་འདི་གའི་རླུང་འཕྲིན་ཁང་གི་ཡུ་གུར་སྡེ་ཚན་གི་གནས་ཚུལ་སྤེལ་བར་གཞིགས་ན། ཤིན་ཅང། ཤར་ཏུར་ཀི་སི་ཐན་དུ་དེ་སྔ་བོར་བརླག་ཏུ་སོང་བའི་གི་ཡུ་གུར་བ་ཚོ། ད་རུང་ཡང་གར་སོང་ཆ་མེད་དུ་གྱུར་ཡོད་ན་ཡང་རྒྱ་ནག་གཞུང་གིས་ཤར་ཏུར་ཀི་སི་ཐན་དུ་གཞི་རྒྱ་ཆེ་བའི་གི་ཡུ་གུར་ཁ་ཆེ་མི་རིགས་འཛིན་བཟུང་དང་བཀག་ཉར་བྱེད་པའི་གི་ལས་འགུལ་དེ་མཇུག་སྒྲིལ་ཡོད་ལུགས་བཤད་ཡོད་པ་རེད། འོན་ཀྱང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་ཁ་ཆེ་བ་འཛིན་བཟུང་བྱས་པའི་གི་གནས་ཚུལ་དེ་ད་རུང་ཡང་མུ་མཐུད་ནས་གི་བྱུང་བཞིན་པའི་གི་གནས་ཚུལ་ཐོན་འདུག་ཨ་རིག་གི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བི་ལིན་ཀིན་མཆོག་དང་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲིང་གཉིས་བར་ཚེས་བཅོ་བརྒྱད་ལ་མཇལ་འཕྲད་གནང་གི་ཡོད་པ་དང་དེ་ནི་ཨ་རིག་དང་རྒྱ་ནག་གཉིས་བར་ཆེས་མཐོའི་དཔོན་རིགས་བར་ལ་མཇལ་འཕྲད་བྱུང་བ་དེ་གསར་ཤོས་ཤིག་ཡིན་པ་རེད། དེ་ཡང་ཧྥ་རན་སིའི་གསར་ལས་ཁང་གིས་ཚེས་བཅོ་བརྒྱད་ཉིན་གནས་ཚུལ་སྤེལ་གསལ་ལྟར་ན། ཨ་མི་རི་ཀ་ཕྱི་སྲིད་ལས་ཁུངས་ཀྱི་ཉིན་རེའི་ལས་རིམ་ནང། ཕྱི་སྲིད་དྲུང་ཆེ Blinken མཆོག་གིས་ཨ་རིའི་ཉིའུ་ཡོག་གྲོང་ཁྱེར་དུ་མཉམ་སྦྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་དང་སྟབས་བསྟུན་ནས་རྒྱ་ནག་གི་སྐུ་ཚབ་སྲིད་འཛིན་གཞོན་པ་ཧན་ཀྲིང་དང་མཇལ་འཕྲད་གནང་རྒྱུ་ཡིན་པ་སྐོར་འཁོད་ཡོད་པ་རེད། ཨ་རི་ཡི་སྲིད་འཛིན་ཇོ་བྷེ་ཌེན་མཆོག་གི་དཔོན་རིགས་ནས་རྒྱ་ནག་གི་ཕྱི་འབྲེལ་དཔོན་རིགས་དང་ལྷན་དུ་དོན་ཕན་ལྡན་པའི་གི་གྲོས་མོལ་གནང་ཡོད་པའི་གི་གནས་ཚུལ་ཐོན། དེ་ཡང་ཨ་རིའི་རྒྱལ་ས་ཝ་ཤིང་ཊོན་ནས་སྤྱི་ཟླ་དགུ་པ་ཚེས་བཅུ་བདུན་ཉིན་འཛམ་གླིང་གི་དཔལ་འབྱོར་ཆེ་ཤོས་གི་རྒྱལ་ཁབ་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་དཀའ་ངལ་ཅན་གཅིག་གི་འབྲེལ་ལམ་དེ་ཇེ་སྡུག་ཏུ་མི་འགྲོ་བའི་གི་ཆེད་དུ་རྒྱལ་ཁབ་གཉིས་ཀ་གི་འབད་བརྩོན་བྱེད་བཞིན་པ་ལྟར་ཨ་མི་རི་ཀ་སྲིད་འཛིན་གྱི་ཕོ་བྲང་དཀར་པོ་ནས་རྒྱལ་ཡོངས་བདེ་འཇགས་སློབ་སྟོན་པ་ཇེག་སུ་ལི་ཝན་མཆོག་གིས་གཟའ་འཁོར་འདི་ཡི་ནང་ལྷོ་ཡུ་རོབ་ཀྱི་གླིང་ཕྲན་རྒྱལ་ཁབ་མཱལ་ཊ་ནང་ལ་རྒྱ་ནག་གི་ཕྱི་འབྲེལ་དཔོན་རིགས་ཝང་དབྱི་དང་ཐུག་འཕྲད་ཀྱིས་ཆུ་ཚོད་འགའ་ཞིག་ཡི་རིང་ལ་གྲོས་མོལ་གནང་ཡོད་པ་སྐོར་རྒྱ་ནག་དང་ཨ་མི་རི་ཀ་གཉིས་ཀ་གིས་གཟའ་ཉི་མ་ཉིན་གནས་ཚུལ་སྤེལ་ཡོད་པ་རེད། ད་རུང་ཨ་མི་རི་ཀ་ཕོ་བྲང་དཀར་པོ་དང་རྒྱ་ནག་གི་ཕྱི་འབྲེལ་ལྷན་ཁང་སོ་སོ་ནས་ཟུར་དུ་སྤེལ་བའི་གི་གནས་ཚུལ་ནང་རྒྱལ་ཁབ་གཉིས་བར་གཅིག་གི་དཔོན་རིགས་ཕན་ཚུན་བར་ཟླ་བ་དགུ་པ་ཚེས་བཅུ་དྲུག་དང་བཅུ་བདུན་ཉིན་གཉིས་གཅིག་གི་རིང་ཕྱོགས་ལྷུང་མེད་པ་དང་དྲང་བདེན་ཕན་ནུས་ལྡན་པའི་གི་གྲོས་མོལ་ཐེངས་ཁ་ཤས་བྱས་ཡོད་པ་སྐོར་འཁོད་ཡོད་པའི་གི་གནས་ཚུལ་ཐོན་གི། རྒྱ་ནག་གིས་ཐེ་ཝན་གྱི་ཉེ་འཁོར་དུ་གཏོར་རྒོལ་ཅན་གཅིག་གི་དམག་དོན་གྱི་བྱ་སྤྱོད་སྤེལ་རྒྱུ་དེ་མཚམས་འཇོག་དགོས་པའི་གི་དགོས་འདུན་བཏོན་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཕྱི་ཟླ་དགུ་པ་ཚེས་བཅོ་བརྒྱད་ཉིན་ཐེ་ཝན་གྱི་རྒྱལ་ས་ཐའེ་པེ་ནས་གནས་ཚུལ་སྤེལ་གསལ་ལྟར་ན། རྒྱ་ནག་གཞུང་གིས་ཐེ་ཝན་གྱི་ཉེ་འཁོར་དུ་དམག་དོན་གྱི་བྱ་སྤྱོད་ཤུགས་ཆེ་རུ་གཏོང་བཞིན་པའི་གནས་ཚུལ་ཐོན་པའི་རྗེས་གཟའ་ཟླ་བའི་ཉིན་ཐེ་ཝན་གྱི་སྲུང་སྐྱོབ་བློན་ཆེན་མཆོག་གིས་རྒྱ་ནག་ལ་གཏོར་རྒོལ་ཅན་གཅིག་གི་དམག་དོན་གྱི་བྱ་སྤྱོད་སྤེལ་རྒྱུ་དེ་མཚམས་འཇོག་རྒྱག་དགོས་ཅེས་ཛ་དྲག་གི་དགོས་འདུན་བཏོན་ཡོད་པ་རེད། རྒྱ་ནག་གཞུང་གིས་ཐེ་ཝན་དམངས་གཙོ་རྒྱལ་ཁབ་དེ་བཞིན། རྒྱ་ནག་གི་མངའ་ཁོངས་ས་ཁུལ་ཅིག་ཏུ་ངོས་འཛིན་བྱེད་བཞིན་པ་མ་ཟད། ཐེ་ཝན་གྱི་བདག་དབང་དེ་བཙན་འཕྲོག་བྱེད་ཐབས་བྱེད་བཞིན་པ་དང་ཆབས་ཅིག་ཐེ་ཝན་གྱི་ཐོག་ལ་དྲག་ཤུགས་སྤེལ་ཐབས་སུ། ཉེ་བའི་གི་ལོ་འགའ་ཞིག་ནང་རྒྱ་ནག་གིས་རྒྱུན་དུ་ཐེ་ཝན་གྱི་ཉེ་འཁོར་དུ་གནམ་མཚོ་དམག་སོགས་ཅིག་གིས་ཐེ་ཝན་གྱི་ཉེ་འཁོར་ལ་བཀོལ་སྤྱོད་བྱེད་བཞིན་པའི་གནས་ཚུལ་ཐོན་ཡོད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི། སྲུང་སྐྱོབ་གྲོས་མོལ་གྱི་ཆེད་དུ་ར་ཤི་ཡའི་ནང་ལ་འཚམས་འདྲི་ཕེབས་ཀྱི་ཡོད་པ་རེད། དེ་ཡང་རྒྱ་ནག་གི་ཕྱི་འབྲེལ་དཔོན་རིགས་ཝང་དབྱི་སྤྱི་ཟླ་དགུ་པ་ཚེས་བཅོ་བརྒྱད་གཟའ་ཟླ་བའི་ཉིན། སྲུང་སྐྱོབ་ཀྱི་གྲོས་མོལ་ཆེད་དུ་ཉིན་བཞི་ཡི་གི་རིང་ར་ཤི་ཡའི་ནང་ལ་འཚམས་འདྲི་འགོ་འཛུགས་བྱེད་རྒྱུ་ཡིན་པ་སྐོར་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱིས་འགྲེལ་བཤད་བརྒྱབ་ཡོད་པ་རེད། དེ་ནི་རྒྱ་ནག་གི་མཐོ་རིམ་དཔོན་རིགས་ཀྱིས་ར་ཤི་ཡའི་ནང་ལ་འཚམས་འདྲི་དང་དཔོན་རིགས་ཕན་ཚུན་བར་ལ་ཁ་པར་གི་ཐོག་ནས་འབྲེལ་བ་བྱེད་པ་སོགས་ཅིག་གིས་ར་ཤི་ཡ་དང་རྒྱ་ནག་གཉིས་བར་ལ་འབྲེལ་བ་དམ་ཟབ་བཙུགས་བཞིན་པ་རེད། རྒྱ་ནག་དང་ར་ཤི་ཡ་གཉིས་ནི་ཐབས་བྱུས་ཀྱི་མནའ་མཐུན་རྒྱལ་ཁབ་ཞིག་ཡིན་པ་དང་ཆབས་ཅིག་རྒྱལ་ཁབ་ཕན་ཚུན་བར་གཅིག་གི་འབྲེལ་ལམ་དང་དཔལ་འབྱོར། དམག་དོན་སོགས་ཅིག་གི་ཐོག་ནས་མཉམ་ལས་ཐད་ཡང་སེ་འབྲེལ་བ་བྱས་ཏེ་འབྲེལ་ལམ་དེ་ཚད་མཐོན་པོ་སྒོ་ལ་སླེབས་ཡོད་པ་མ་ཟད། དམིགས་བསལ་གྱི་ར་ཤི་ཡ་གིས་ན་ནིང་སྤྱི་ཟླ་གཉིས་པ་ཡི་ནང་ཡུ་ཁི་རིན་ནང་ལ་བཙན་འཛུལ་བྱས་པའི་གྱི་རྗེས་སུ་རྒྱ་ནག་དང་ར་ཤི་ཡ་གཉིས་བར་གྱི་གྱི་འབྲེལ་བ་དེ་ཐག་ཉེ་རུ་ཕྱིན་ཡོད་པ་དང་རྒྱ་ནག་གིས་ར་ཤི་ཡ་དང་འབྲེལ་བ་ཐག་ཉེ་རུ་གཏོང་བ་དེ་ལ་རྒྱལ་སྤྱི་ཡི་ཐོག་ནས་སྐྱོན་བརྗོད་བྱས་མིན་ལ་མ་ལྟོས་པར་རྒྱ་ནག་གིས་ར་ཤི་ཡ་ལ་མུ་མཐུད་ནས་གྱི་འབྲེལ་བ་བྱེད་བཞིན་པའི་གྱི་གནས་ཚུལ་ཐོན་གྱི།

རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གི་ལས་གནས་དུས་ཚོད་གསུམ་པ་འགོ་བཙུགས་པ་ནས་བཟུང་རྒྱ་ནག་གི་ནང་ལ་ཆབ་སྲིད་གནས་བབ་དང་དཔལ་འབྱོར་འཕེལ་ཕྱོགས་དེ་བཞིན་སྤྱི་ཚོགས་གནས་ལུགས་སོགས་གང་ཅིའི་ཐད་ལ་མཚོན་ནས་བཤད་ན་རྒྱ་ནག་ནང་ཁུལ་གྱི་དཀའ་ངལ་དང་རྒྱལ་སྤྱིའི་གནས་བབ་དང་འབྲེལ་ནས་བྱུང་བའི་དཀའ་ངལ། ལྷག་པར་དུ་རྒྱ་ནག་གུང་ཁྲན་དམར་ཤོག་དབང་གི་ནང་ཁུལ་ནས་དབང་ཆ་རག་ཐབས་ཀྱི་འཐབ་རྩོད་རིམ་པ་བྱུང་དང་འབྱུང་བཞིན་ཡོད་པ། མངོན་གསལ་དོད་ཙམ་དང་རྣོ་ངར་ཚ་རུ་འགྲོ་བཞིན་ཡོད་པ་དེས་ན་འཛམ་གླིང་ཡུལ་གྲུ་ཁག་གི་མི་མང་རྣམས་ནས་ཤེས་རྟོགས་མང་བ་འབྱུང་བཞིན་ཡོད་པ་རེད། འོ་ན་ད་ལྟའི་ཆར་རྒྱ་ནག་གི་འགོ་ཁྲིད་ཁྲོད་ཀྱི་དཀའ་ངལ་དེ་ཡི་འབྱུང་རྩ་གཙོ་བོ་ཇི་ཡིན་དང་དེ་གིས་ག་རེ་མཚོན་གྱི་ཡོད་པ། གནད་དོན་དེ་དང་ཞི་ཅིན་ཕིང་གི་དབང་ཆ་འབྲེལ་བ་ཡོད་མིན་སོགས་ཀྱི་སྐོར། བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་སྐུ་ཞབས་ཀུན་དགའ་བཀྲ་ཤིས་ལགས་སུ་བཅར་འདྲི་ཞུས་པས་ཁོང་གིས་འགྲེལ་བརྗོད་གནང་དོན་ལ། རྒྱ་ནག་གི་འགོ་ཁྲིད་ཁྲོད་ལ་ཡང་ད་འགྱུར་བ་དང་དཀའ་ངལ་མང་པོ་ཞིག་ཡོང་གི་ཡོད་རེད་ད་དེ་རྒྱུ་མཚན་ག་རེད་ཟེར་ད་རྒྱུ་མཚན་ཏན་ཏན་མང་པོ་ཡོད་ཀྱི་རེད་ཟེར་བ་ཡིན་ནའི་ང་རང་འདུག་སེ་ཞེས་པ་དོ་སྣང་བྱས་བསྡད་པའི་སྐབས་ལ་ཡང་ད་འདི་འདྲས་ཡོང་དགོས་ཡག་གི་དཀའ་ངལ་གཙོ་བོ་ག་པར་ཐུག་ཡོད་རེད་ཟེར་ན། རྒྱ་ནག་ལ་ཡང་དངོས་གནས་ཀྱི་དམངས་གཙོའི་ལམ་ལུགས་ནང་ཟེར་ད་འདི་ཁྲིམས་ལུགས་ཀྱི་དབང་འཛིན་དེ་ཡོད་མ་རེད། ཁྲིམས་ལུགས་དབང་འཛིན་མེད་དུས་འགོ་ཁྲིད་བསྐོ་བཞག་བྱེད་ཡག་ཡིན་ནའི་རེད་འགོ་ཁྲིད་མར་འཐེན་ཡག་ཡིན་ནའི་རེད་ཚང་མ་ལོག་དེ་མི་གཅིག་རང་གི་དབང་ཤུགས་ཀྱི་ཐོག་ནས་ཐག་གཅོད་རེ་བྱས་ཡོང་དུས་ད་དེ་ཕྱི་ལོགས་མངོན་གསལ་དོད་མིན་ལ་མ་ལྟོས་པའི་རྒྱ་ནག་དམར་པོའི་དཀྱིལ་འཁོར་ནང་ལོགས་ལ་ཡ་ད་དེ་ལ་ཡ་དཀའ་ངལ་སྣ་ཚོགས་ཡོང་གི་ཡོག་རེད་ག་རེད་ཟེར་ན། རྒྱ་ནག་ལ་ཡ་ད་ཕྱི་གསལ་ནང་གསལ་གི་ལམ་ལུགས་ཟེར་ནའི་རེད་ཨ་ནི་ཁྲིམས་ལུགས་དབང་འཛིན་གི་ལམ་ལུགས་དེ་མེད་ཟེར་ཡོང་གི་ཡོག་རེད་ག་རེད་ཟེར་ན། འགོ་ཁྲིད་ཅིག་གར་སོང་ཆ་མེད་གྱུར་པ་རེད་ལབ་དུས་འདི་གར་སོང་ཆ་མེད་གྱུར་ཡོད་རེད་ཡོད་མ་རེད་རྒྱ་ནག་གཞུང་གིས་གསལ་བཤད་གསལ་པོ་ཅིག་བྱེད་ཀྱི་ཡོད་མ་རེད་འདི་གསལ་བཤད་གསལ་པོ་ཅིག་མ་བྱེད་གོ་དུས་ཨ་ནི་འདི་ན་མི་ཚོའི་དོགས་པ་སྣ་ཚོགས་སླེབས་བྱས་འདིའི་ནང་ལ་ཡང་གླེང་སློང་སྣ་ཚོགས་ཡོང་གི་རེད་དཔེར་ན་ཕྱི་སྲིད་བློན་ཆེན་ཆིན་ཀང་གནས་ཚུལ་ཡིན་ནའི་ད་ག་རེད་ད་རེས་ཀྱི་དཔེར་ན་ད་ལྟ་འདི་རྒྱལ་སྲུང་བློན་ཆེན་དེ་ལི་ཧྲང་ཧྥུའུ་གནས་ཚུལ་ཡིན་ནའི་ད་ག་རེད་དང་པོ་ལབ་དུས་ཁོ་ཚོས་ག་རེ་ཟེར་འཕྲོད་བསྟེན་དབང་གིས་རེད་ལབ་ད་བཞུགས་གི་འདུག་བ་རེད་ཡང་མར་མར་མར་སླེབས་ཡོང་དུས་འཕྲོད་བསྟེན་མིན་པ་འདི་གསལ་པོ་ཆགས་ཀྱི་ཡོད་རེད། བྱས་ཙང་འདི་འདྲ་ཡིན་དུས་དཀའ་ངལ་ཆེ་ཤོས་འདི་ཕྱི་གསལ་ནང་གསལ་ཅིག་ཡོད་པ་ཡིན་ན་ཨ་ནི་ག་རེ་ཡིན་ནའི་ཁྲིམས་ལུགས་གཞིར་བཞག་བྱས་ཕྱིན་པ་ཡིན་ན་དཀའ་ངལ་འདུག་བསམ་གྱི་ཡོད་རེད་འོ་ད་འདིའི་རྒྱུ་མཚན་གཙོ་བོ་འདི་ཨ་ནི་ཕ་གིར་མི་གཅིག་དབང་འཛིན་རང་བྱས་བྱས་སོ་སོའི་འདོད་པ་གཞིར་བཞག་གི་ལས་ཀ་བྱས་འགྲོ་དུས་ཨ་ནི་སྐབས་རེ་ཅིག་ལམ་འགྲོ་རྒྱུག་མཁན་རེད་པ་སྐབས་རེ་ལམ་འགྲོ་མ་རྒྱུག་མཁན་གྱི་འོ་འདིའི་རྒྱུ་མཚན་འདི་ལ་བརྟེན་ནས་ཨ་ནི་འགོ་ཁྲིད་ཁྲོད་ལ་ཡང་འགྱུར་བ་དང་དཀའ་ངལ་དེ་ཡོང་གི་ཡོད་རེད་བསམ་ངས་འདི་འདྲ་དྲན་གྱི་ཡོད་རེད། ཡང་རྒྱ་ནག་གི་ཚད་མཐོ་ཡི་དཔོན་རིགས་ཚོ་ཡིས་དཀའ་ངལ་འདི་དག་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱི་དབང་ཆ་བར་འབྲེལ་བ་ཡོད་མིན་གྱི་སྐོར་དེར་བོད་གནས་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་འདི་འདྲ་གསུངས་བྱུང།
ད་ད་འདི་དྲི་བ་གཉིས་པོ་འདི། ནི་དེ་གས་འདི་ཞི་ཅིན་ཕིན་གྱི་དབང་ཆ་དང་འབྲེལ་བ་ཡོད་རེད་མེད་ཟེར་ཡ་དེ་རེད། ད་དེ་གས་འདི་ད་ལྟ་ག་འདྲ་ཟེར་ན་ཞི་ཅིན་ཕིན་ཡར་སླེབས་ནས་ད་ལས་རྒྱུན་གསུམ་པ་དེ་རེད་ལས་རྒྱུན་གསུམ་པའི་ནང་ལོགས་ལ་ད་ལྟ་བར་དུ་ཞི་ཅིན་ཕིན་གྱི་ལས་ཀ། གཙོ་བོ་འདི་ག་རེ་བྱས་ཡོད་རེད་ཟེར་ན། འདིའི་ནང་ནས་ཨ་ནི་ལྐོག་ཟ་རུལ་སུངས་ཀྱི་རྡུང་རྡེག་བཏང་ཡག་དེ་ལག་ཆ་བྱས་རྗེས་ཨ་ནི་ཞི་ཅིན་ཕིང་གི་སྣང་བ་གི་ནང་ལོགས་ལ་ཡ་ཨ་ནི་ང་ལ་ཡ་ཏོག་ཙམ་ཅིག་ཁ་གཏད་ཆགས་ཀྱི་རེད་བསམ་བསམ་འགོ་ཁྲིད་དེ་ཧ་ལམ་ད་ཕུད་དེ་གཙང་མ་རབ་བཟོས་པ་བཞིན་དང་བྱས་ཡོད་རེད་ལྷག་པར་དུ། དམག་མིའི་སྡེ་ཚན་ནང་ལ་ཡིན་པ་ཡིན་ན་ཡོངས་རྫོགས་རོབ་དེ་ག་རེ་ཟེར་ན་གཙང་མ་བཟོས་པ་ཅིག་ལ་མང་ཆེ་བས་ངོས་འཛིན་བྱེད་ཀྱི་ཡོད་ངོས་འཛིན་བྱེད་ཀྱི་ཡོད་དེ་ཡིན་ན་ཡང་དམག་མིའི་ནང་ལ་ད་ལྟ་ཧོ་ཅན་ཅུན་ཟེར་མེ་ཤུགས་འཕུར་མདེལ་གྱི་དམག་སྡེ་དང་ད་ག་ནང་ད་གོ་མཚོན་ཉོ་སྒྲུབ་ཀྱི་སྡེ་ཚན་དེ་གའི་ནང་ལ་ད་རིམ་པས་ད་ལྟ་གནས་ཚུལ་དེ་འདྲ་ཐོན་ད་ཁ་སང་ཁེ་ཉིན་རོའེ་ཊར་གསར་ཁང་གིས་ཡིན་པ་ཡིན་ནའི་ལི་ཧྲང་ཧྥུའུ་གིས་གཙོས་པའི་ཨ་ནི་མི་བརྒྱད་ལ་ཞིབ་འཇུག་བྱེད་ཀྱི་ཡོད་པ་ཟེར། བྱས་ཙང་འདི་ལྟ་ཡིན་དུས་ཁྲིམས་དང་སྒྲིག་གཞི་ཡག་པོ་གཅིག་ཡོད་པའི་ཐོག་ནས་བསྐོ་བཞག་བྱས་བཞག་ན་འགྲིག་མ་འགྲིག་སྒང་ག་ཕྱི་གསལ་ནང་གསལ་གྱི་འགྲོ་ཡ་ཡོད་རེད་བྱས་ཙང་འདི་ལྟ་ཡིན་དུས་ད་ལྟའི་དེ་གས་དེ་མང་ཆེ་དེ་ཨ་ནི་ཞི་ཅིན་ཕིན་དང་འབྲེལ་བ་ཡོད་རེད་བས་ཟེར་ནས་ཏན་ཏན་ཞི་ཅིན་ཕིན་དང་འབྲེལ་བ་ཡོད་རེད་ཞི་ཅིན་ཕིན་དང་འབྲེལ་བ་ཡོད་རེད་ཟེར་དུས་ཞི་ཅིན་ཕིན་ལྐོག་ཟ་རུལ་སུངས་དང་འབྲེལ་བ་ཡོད་རེད་ཟེར་གྱི་ཡོད་མ་རེད་ཨ་ནི་ཆིན་གང་ཆ་བཞག་ན་ཞི་ཅིན་ཕིན་གྱིས་འདམ་འདམ་སྒྲུག་སྒྲུག་བྱས་པའི་འགོ་ཁྲིད་རེད་ད་ལྟ་ལི་ཧྲང་ཧྥུའུ་ཆ་བཞག་ན་ད་ལོ་ཟླ་བ་གསུམ་པའི་ནང་བསྐོས་པ་རེད་ལོ་ཕྱེད་ཀ་ཡང་འགྲོ་གི་ཡོད་མ་རེད།

ཉེ་ལམ་ད་ཟླ་བ་གཅིག་གཉིས་ནང་མཐོང་བསྡད་ཡ་དེ་རྒྱ་ནག་གི་ད་ལས་ཁང་གལ་ཆེ་ཤོས་གཅིག་ཕྱི་སྲིད་ལས་ཁང་རེད་གཅིག་དེ་རྒྱལ་སྲུང་གི་ལས་ཁང་རེད་ད་དེ་ཕྱི་སྲིད་ལས་ཁང་གི་བློན་ཆེན་ད་གློ་བུར་དུ་ཨ་ནི་ག་སོང་ཆ་མེད་དུ་ཆགས་ཏེ་དེ་ནི་གཟའ་འཁོར་མང་པོ་གི་རྗེས་ལ་ཨ་ནི་ཁོ་ཚབ་བརྗེ་བོ་གཏོང་དགོས་ཆགས་པ་གི་གནས་སྟངས་གཅིག་རེད་དེ་ཡང་ནང་བཞིན་གི་ཞི་ཅིན་ཕིང་རང་གིས་ཀྱིས་ཡིད་ཆེས་བྱས་ཏེ་ཆེད་དུ་ཨ་མི་རི་ཀར་བཏང་སྟེ་ཨ་མི་རི་ཀ་གཞུང་ཚབ་བྱེད་བཅུག་དེ་ནང་བཞིན་གྱི་དེ་རིམ་པ་སོང། ཨ་ནི་གནས་རིམ་ཡར་སྤར་ཏེ་རྒྱ་ནག་ལོ་རྒྱུས་ཐོག་ལ་བྱུང་མ་མྱོང་བ་གི་ལོ་ཆུང་ཆུང་ཨ་ནི་དམིགས་བསལ་གྱི་གནས་སྤར་བྱས་ཏེ་ཕྱི་སྲིད་ཀྱི་བློན་ཆེན་ཐོག་ལ་བཞག་བཞག་མཁན་ཅིག་ཨ་གནས་དོན་དེ་འདྲ་བྱུང་ཡ་གཅིག་དང་ད་ད་ལྟ་ཆ་ལ་ཡིན་པ་ཡིན་ན་རྒྱལ་སྲུང་བློན་ཆེན་རིམ་པ་གཉིས་ཨ་ནི་ག་སོང་ཆ་མེད་དུ་ཆགས་ཏེ་དེ་གནས་ཚུལ་ག་རེ་ཆགས་བསྡད་ཡོད་ཧ་མ་གོ་བ་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། གནས་ཚུལ་དེ་ཚོ་གིས་ག་འདྲ་སྟོན་གྱི་རེད་ཞུས་པ་ཡིན་ན། གཅིག་དེ་རྒྱ་ནག་ནང་ཁུལ་ལ་རྙོག་དྲ་ཆེན་པོ་ཅིག་དང་ཨ་ནེ་ཁོ་ཚོ་དཔོན་པོ་ནང་ཁུལ་གྱི་འཐབ་རྩོད་དེ་ཛ་དྲག་ཆེན་པོ་ཅིག་ལ་སླེབས་ཡོད་པ། གཉིས་པ་དེར་ཞི་ཅིན་ཕིན་འདྲ་པོ་ཅིག་ཆ་བཞག་པ་ཡིན་ན་ད་ཁོ་ཚོ་འཛམ་གླིང་ཐོག་ལ་དེ་ནས་དབང་ཆ་ཨ་ནེ་སྒེར་སྡོམ་དང་དྲག་པོ་གི་དབང་ཆ་བེད་སྤྱོད་བྱས་དགོས་སུས་འགྲོ་པ་ཡིན་ན་མཐའ་མཇུག་གཡས་གཡོན་གྱི་མི་ཚང་མ་ལ་ཡིད་ཆེས་རྩ་བ་ཉིད་ནས་མེད་པ། ཨ་ནེ་ཁོ་རང་རང་གི་སྲོག་ལ་ཉེན་ཁ་ཆེན་པོ་ཅིག་ཡོད་པ་ལ་དོགས་པ་རྐྱང་རྐྱང་བྱས་དེ་ནས་སོ་སོ་གི་མི་ལས་ཀ་བྱེད་མཁན་ཚང་མ་མེད་པ་བཟོ་དགོས་ཡག་གི་གནས་སྟངས་དེ། ལོ་རྒྱུས་ཐོག་གི་ཆོས་ཉིད་ཆགས་པ་དེ་ད་ལྟ་རྒྱ་ནག་ནང་ལ་དངོས་སུ་གསལ་པོ་མཐོང་ཐུབ་ཡག་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། སྤྱིར་ད་ལྟའི་ཆར་རྒྱ་ནག་གི་ཚད་མཐོའི་དཔོན་རིགས་ཁྲོད་ཀྱི་དཔོན་པོ་མང་པོ་ཞིག་བློ་བདེ་པོ་མེད་པ་དང་དངངས་འཚབ་ཀྱི་འོག་ནས་གནས་དགོས་པ་ཆགས་ཡོད་པ་རེད། ཅེས་དེ་རིང་ང་ཚོའི་གསར་འགྱུར་དེ་སྙན་སྒྲོན་དགུ་མ་བསྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།

ཡང་ན་སློབ་དེབ་བླུག་ས་ཡི་ཁུག་མ་བཅས་ལ་སྔོག་བཤེར་བརྟག་དཔྱད་བྱས་པ་མ་ཟད་ཐ་ན་སློབ་མ་ཚོ་ཡི་ལག་ཐོགས་ཁ་པར་ནང་ལ་ཡང་བརྟག་དཔྱད་བྱེད་ཀྱི་ཡོད་པ་རེད། མ་ཟད་གཞུང་གིས་བཀའ་རྒྱ་བཏང་བ་བཞིན་མགོ་སྐོར་བསླུ་བྲིད་བྱས་པ་ལ་འགོག་ཐབས་ཟེར་བའི་གི་རྒྱ་ནག་གཞུང་གིས་བཟོས་པའི་གི་མཉེན་ཆས་ཨེ་ཕོར་ཁ་པར་གི་ནང་ལ་སྒྲིག་བཅུག་གི་ཡོད་པ་དང། གལ་སྲིད་བརྟག་དཔྱད་འགག་སྒོ་གཞན་ཞིག་གི་རྩ་ལ་སླེབས་དུས། ཁྱེད་རང་གི་མཉེན་ཆས App དེ་མར་བཏོན་ཡོད་པ་དེ་ཁོ་ཚོས་ཤེས་རྟོགས་བྱུང་བ་ཡིན་ཚེ་དེ་མ་ཐག་ཏུ་བརྟག་དཔྱད་ས་ཚིགས་ཀྱི་ལས་བྱེད་ཀྱིས་སློབ་མ་ཚོར་བཙན་དབང་གིས་མཉེན་ཆས་འདི་བསྐྱར་དུ་སྒྲིག་བཅུག་གི་ཡོད་པ་གསུངས་ཡོད་པ་རེད། ཡང་བོད་མི་ཁོང་གིས་རྒྱ་ནག་གཞུང་གི་ཉེན་རྟོག་པ་གིས་བོད་ཀྱི་མགོ་ལོག་ས་ཁུལ་དུ་གཡོ་ངན་འགོག་པའི་ཁྱབ་བསྒྲགས་སྤེལ་བའི་གི་གནས་ཚུལ་དང་འབྲེལ་ནས།

དཔེ་དེབ་ཀྱི་ནང་དོན་མང་ཆེ་བ་ནི་རྫུན་བཟོ་བྱས་པ་ཡིན་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། ཡང་བོད་མི་ཁོང་གི་ཕ་ཡུལ་རྫོང་ཐོག་ཏུ་སློབ་གྲྭ་གཉིས་ཡོད་པ་གཅིག་ནི་སློབ་གྲྭ་འབྲིང་བ་ཞིག་ཡིན་པ་དང་གཞན་ཞིག་ནི་སློབ་འབྲིང་མཐོ་བ་ཞིག་ཡིན་པ་རེད། སློབ་གྲྭ་ཡི་ཁྱོན་ཡོངས་ནས་མཚོན་པ་ཡིན་ན་བོད་ཡིག་སློབ་ཁྲིད་ཡོད་པ་བཀོད་ཡོད་པ་རེད། ཡིན་ན་ཡང་བོད་ཡིག་སློབ་ཚན་དང་རྒྱ་ཡིག་གི་ཐོག་ནས་སློབ་ཁྲིད་བྱས་པའི་གི་སློབ་ཚན་གཞན་པ་ཁག་དང་བསྡུར་བ་ཡིན་ན་ཧ་ཅང་གི་ཉུང་ཉུང་ཡིན་པ་རེད། བཤད་སྟངས་གཞན་ནས་བཤད་ན་གལ་སྲིད་རྒྱ་ཡིག་མ་སྦྱངས་ནས་བོད་ཡིག་རྐྱང་རྐྱང་སྦྱངས་པ་ཡིན་ན་འབྱུང་འགྱུར་སློབ་སྦྱོང་གི་ཐོག་ནས་ཡིན་ན་རེད་ལས་དོན་གི་ཐོག་ལ་ཡིན་ན་རེད་གྲུབ་འབྲས་ཐོབ་རྒྱུ་ཧ་ཅང་ཁག་པོ་ཆགས་ཡོད་པ་གསུངས་ཡོད་པ་རེད། ཡང་བོད་མི་ཁོང་གིས་མུ་མཐུད་ནས་ཁ་སྣོན་གནང་བའི་གི་ནང་རྒྱ་ནག་གཞུང་གི་བཀའ་རྒྱ་ལྟར་བཀོད་སྒྲིག་བྱས་པའི་ཨེ་ཕོར་མཉེན་ཆས་འདིར་མཚོན་ནས་བཤད་པ་ཡིན་ན། ཕར་བལྟ་དུས་ལག་ཐོགས་ཁ་པར་བེད་སྤྱོད་བྱེད་མཁན་བདག་པོ་དེར་སོ་ཉུལ་བྱེད་ཀྱི་ཡོད་པ་འདྲ་པོ་ཡོད་ཀྱང། མཉེན་ཆས་དེ་གིས་ཁ་པར་ཡི་བདག་པོ་སོ་སོ་ཡི་བྱ་སྤྱོད་ཚང་མ་རིག་གི་ཡོད་པ་མ་ཟད་བདག་པོ་སོ་སོ་ག་ལ་སོང་བ་དང་ག་ལ་ཚང་བར་བ་སོགས་ཀྱི་གནས་སྟངས་ཚང་མའང་ཤེས་ཀྱི་ཡོད་པ་རེད། ཡང་བོད་མི་གཞན་པ་འགའ་ཤས་ཀྱིས་ཁོང་ལ་བཤད་པ་ལ་གཞིགས་ན་གཞུང་གིས་མི་སྒེར་གྱི་ཁ་པར་གྱི་ནང་ལ་སྒྲིག་བཅུག་པའི་གི་མཉེན་ཆས་ཨེ་ཕོར་དེ་གིས་ཁ་པར་བདག་པོ་ཡི་འགྲོ་འདུག་སྤྱོད་གསུམ་ཤེས་རྟོགས་ཡོད་པ་དང་ཆབས་ཅིག

རྒྱ་ནག་གཞུང་གིས་བོད་ཀྱི་འབྲོག་པ་ས་ཁུལ་དུ་ར་སྐོར་མང་པོ་བཟོས་དང་བཟོ་བཞིན་ཡོད་པ་ལ་བརྟེན་ནས་འབྲོག་པ་ཚོ་གི་སེམས་ཅན་འཚོ་ས་ཡི་ས་ཆ་ཉུང་དུ་འགྲོ་བཞིན་ཡོད་པ་དང་མ་ཟད་ཁྱིམ་ཚང་རེ་རེ་ཡི་ནང་ལ་ནོར་ལུག་སོགས་སྒོ་ཟོག་སེམས་ཅན་གསོ་ཚགས་བྱ་རྒྱུ་གི་ཐད་ལ་ཡང་གཞུང་གིས་ཚད་བཀག་བྱེད་བཞིན་ཡོད་པ་སོགས་ལ་བརྟེན་ནས་ས་ཁུལ་དེ་ཡི་ནང་གི་འབྲོག་པ་ས་ཆ་མེད་པར་འགྲོ་རྒྱུ་དེ་ཇེ་མགྱོགས་མྱུར་དུ་སོང་ཡོད་པ་གསུངས་ཡོད་པ་རེད། བོད་མི་ཁོང་ནི་རང་རང་གི་འདོད་མོས་བཞིན་དགོན་པ་གི་ནང་ལ་ཞུགས་ནས་གྲྭ་པ་བྱས་ཡོད་པ་དང་བོད་མི་ཁོང་ཡོད་པའི་གི་དགོན་པ་ཡི་ནང་ལ་གྲྭ་པ་ཉིས་བརྒྱ་ཐམ་པ་ཡོད་འདུག་པ་དང